ད་གནད་དོན་དང་པོ་དེ་ཨ་ནི་ནམ་རྒྱུན་དུ་ང་ཚོ་བརྙན་ཐུང་ཚང་མ་ལ་བཤད་བསྡད་ཀྱི་ཨ་ནི་ད་ད་ལྟའི་ཆར་ལ་ཕེབས་དེ་འདྲ་ར་ཤི་ཡ་དང་ཨ་ནི་ཡུག་རེན་གཉིས་ཀྱི་དེ་རིང་དམག་གི་གནས་སྟངས་ཡིན་ན་ཡར་མར་དམག་གི་ཁ་ཕྱོགས་འགྲོ་བ་དེ་གང་འདྲ་ཞིག་ལ་འགྲོ་གི་འདུག་ལབ་མཁན་དེའི་སྐོར་ལ་ཅིག་ཆགས་བསྡད་ཀྱི་འདུག་ཨ་དེ་བྱས་ད་དེ་རིང་འདིར་ང་ཚོ་བརྙན་ཐུང་གི་གནད་དོན་གཉིས་པ་དེ་ཨ་ནི་ཡང་དེ་དེ་རེད་དེ་བཞིན་ད་གནད་དོན་གལ་ཆེ་བོ་ཞིག་སྐོར་ལ་ཅིག་ཆགས་བསྡད་ཀྱི་འདུག་ད་དེ་ག་རེ་སྐོར་ལ་ཆགས་ཡིན་ལབ་ན།

ད་ལྟའི་ཆར་ལ་དམིགས་བསལ་དེ་རིགས་གསལ་བོ་ཞིག་ད་མི་འདུག་པ་ད་སྤྱིར་བཏང་ད་མི་མང་པོ་ཞིག་ག་རེ་ལབ་ཡོད་ཟེར་ན་ཨ་ནི་ད་ཡུཀ་རེན་གྱི་མི་མང་ལ་ཕའི་གནོན་ཤུགས་སྤྲད་དང་ཨ་ནི་མི་མང་ལ་ག་ད་ཕའི་ད་རྙོག་དྲ་མང་པོ་ཞིག་བཟོས་བྱས་ཨ་ནི་མཐའ་མ་མི་མང་འུ་ཐུག་བྱས་གཞུང་ལ་དེ་འདྲ་གི་དཀའ་ལས་དེ་འདྲ་ཞིག་བྱེད་ཆེད་དུ་བྱེད་ཀྱི་ལབ་ཀྱི་ཡོད་རེད་བ་ཡང་ཁ་ཤས་གང་ལྟར་ད་ཡུཀ་རེན་གྱི་མི་མང་ལ་དེ་འདྲའི་གི་འགའ་ལ་ག་ད་དཀའ་ངལ་བྱེད་ཆེད་དུ་ཨ་ནི་ད་ལྟའི་ཆར་ལ་པུ་ཀྲིན་གྱིས་ངན་ལན་དེ་འདྲ་ཞིག་བྱེད་ཀྱི་ཡོད་རེད་ཟེར་ལབ་ཀྱི་འདུག་པ་ད་གང་ལྟར་ག་རེ་ཡིན་ཡང་མ་རེད་ག་ད་ད་ལྟའི་ཆར་ལ།

སྐད་ཆ་གལ་ཆེ་བོ་ཞིག་ག་རེ་ཞིག་ཡིན་ལབ་ན། ཨ་ནི་ད་ད་ལན་ཡང་ར་ཤི་ཡ་དང་ཡུག་རེན་གྱི་དམག་དེ་ནང་ལོགས་ལ་ཨ་ནི་ཡང་ཨི་རན་གྱི་ཌོ་རོན་དེ་གིས་ཁྱད་པར་ཤུགས་ཆེན་པོ་ཞིག་བཟོ་གི་ཡོད་པ་རེད། ད་དེ་ཡང་ག་རེ་འདྲ་བོ་བྱས་ལབ་ན། ཨ་ནི་ཁ་སང་སྔོན་མ་དེ་འདྲ་ཨ་རི་གི་མཚོན་ཆ་དེ་འདྲ་ཧའི་མར་ལབ་མཁན་དེ་གིས་ཨ་ནི་དམག་ནང་ལ་འགྱུར་བ་ཆེ་བོ་ཞིག་བཏང་སོང་ང་ཡུག་རེན་ལ་རྒྱལ་ཁ་ཆེ་བོ་ཐོབ་པ་དང་ར་ཤི་ཡ་ལ་རྨས་སྐྱོན་རེ་ཆགས་སོང་ང་འོ་དེ་འདྲ་བོ་ཞིག་ད་ལྟའི་ཆར་ལ་ད་ཨི་རན་གྱི་ཌོ་རོན་དེ་གིས་བྱེད་ཀྱི་ཡོད་ལ་ད་དེ་ཡང་ཡང་ཨི་རན་གྱི་ཌོ་རོན་དེ་ཚོ་ཡག་པོ་དང་ཨ་ནི་དེ་ཚོ་གཏོར་ཐུབ་པའི་དེ་རིགས་སྐད་ཆ་བཤད་ཡོད་མ་རེད་རྡོག་རྡོག་བཤད་ན།

ཕྱིར་འཐེན་བྱེད་ཡས་ཡོད་པའི་དེ་འདྲ་གི་རྣམ་པ་འདྲ་ཡོང་བསྡད་འདུག་ལབ་བཞག་པ་ཨོ་དེ་ཚོ་གི་གཞུག་ལ་ཨ་ནི་ད་གང་ལྟར་ད་ལྟའི་ཆར་ལ་ད་ཁེར་སོང་ནང་ལ་ཤུགས་ཆེ་བོ་ཞིག་འཛིང་རེས་ཡང་མིན་ན་ཁེར་སོང་དེ་ཚུར་གང་ལྟར་ཡུག་རེན་གི་དེ་འདྲ་གི་ད་དམག་མི་གིས་ལེན་ཡས་གི་དེ་འདྲ་གི་ད་རེ་བ་ཤུགས་ཆེ་བོ་ཞིག་ཡོད་ས་རེད་ད་དཔེར་ན་ཡང་ཁ་ཤས་ཀྱིས་དེ་ཚོད་དཔག་ག་རེ་བྱེད་ལབ་ན་ཨ་ནི་ད་ད་ལྟའི་ཆར་ལ་གང་ལྟར་ཁེར་སོང་ནང་ལ་ཡར་སྐྱོད་དེ་འདྲ་གི་ད།

འོ་དེ་འདྲའི་རྒྱུ་མཚན་ཞིག་ལ་བརྟེན་བྱས་ཨ་ནི་གལ་སྲིད་ང་ཚོ་འུ་ཐུག་ཡོང་ན་ཨ་ནི་ང་ཚོ་དམག་མི་ཡིན་ན་གང་ལྟར་ད་བོད་ཁ་ལ་ར་ཤི་ཡ་མཉམ་དུ་གང་ལྟར་གཏོང་ཡས་ཉེན་ཁ་ཡོད་རེད་དེ་འདྲའི་སྐད་ཆ་བཤད་ཀྱི་ཡོད་པ་འོ་དེ་འདྲའི་གི་རྒྱུ་མཚན་ཞིག་ལ་བརྟེན་བྱས་ཨ་ནི་ད་གང་ལྟར་ད་ལྟའི་ཆར་ལ་ད་གང་ལྟར་དེ་འདྲའི་གི་ད་ཉེན་ཁ་བཟོ་བ་རེད་གང་ལྟར་ཡིན་དགོས་རེད་བ་ད་ཡིན་ནའང་གཏོང་གི་ཡོད་དང་མེད་དེ་ད་ང་ཚོ་སང་ཉིན་གནངས་ཉིན་ཚོ་ལྟ་ཡས་ཞིག་ཆགས་བསྡད་འདུག་བ།

བྱང་ཕྱོགས་ནས་བཙན་འཛུལ་བྱས་དེ་རིང་ཉེན་ཁ་ཡོད་རེད་བ་འོ་དེ་འདྲ་གི་རྒྱུ་མཚན་ཞིག་ལ་བརྟེན་བྱས་ཨ་ནི་ཆུ་དམག་ཆེན་མོ་ལ་རག་རྒྱ་ག་བྱས་འདུག་ཨ་ནི་ཁོ་ཚོའི་ངོས་ནས་ག་ད་དཔེར་ན་དམག་སྦྱོང་ཤུགས་ཆེན་པོ་ཞིག་ག་ད་བྱས་ཅིག་ཨ་ཆགས་བསྡད་ཀྱི་འདུག་པ་འོ་དེ་འདྲ་སོང་ཙང་ཨ་ད་ག་ད་ད་ལྟའི་ཆར་ལ་ཕའི་ཡང་ཡུག་རེན་བྱང་ལ་འོ་རེད་ཡང་མིན་ན་ཡུག་རེན་ཁྱིམ་མཚེས་རྒྱལ་ཁབ་སྦེ་ལ་རུ་སི་གིས་བྱས་ཡང་ག་ད་ད་ཡུག་རེན་ལ་རྐང་གཅིག་ཡང་མགོ་ན་ཡས་འདྲ་བོ་ཅིག་ཨ་ཆགས་བསྡད་འདུག་པ་དེ་བྱས་ད་ནི་ད་ད་ང་ཚོ་ག་རེ་ཟེར་དེ་གི་ཨ་དམག་ས་དེ་ཚོའི་སྐོར་ལ་དེ་འདྲ་འདྲ་བོ་ཅིག་ཨ་ཆགས་བསྡད་འདུག་པ།

ཏེང་ཞའོ་ཕིང་གི་རྗེས་ལ་སྲིད་འཛིན་སུ་གང་སྲིད་འཛིན་གཉིས་པོ་དེ་ལ་མེད་རྒྱུ་གི་དབང་ཆ་ཅིག་ད་ལྟའི་ཆར་ཞི་ཅིན་ཕིང་ལ་སླེབས་འདུག་ཨ་ནི་དམིགས་བསལ་ད་ལྟའི་ཆར་གནས་ཚུལ་དབྱེ་ཞིབ་པ་ཁ་ཤས་ག་རེ་འགྲེལ་བཤད་བྱས་ཟེར་ན། ཨ་ནི་རྒྱ་ནག་དམར་ཤོག་གི་ལོ་རྒྱུས་ནང་ལྟ་བ་ཡིན་ན་ཨ་ནི་མའོ་ཙེ་ཏུང་གི་རྗེས་ལ་ཨ་ནི་རྒྱ་ནག་དམར་ཤོག་གི་འགོ་ཁྲིད་དབང་ཆ་ཆེ་ཤོས་དེ་ད་ཞི་ཅིན་ཕིང་ཆགས་ཀྱི་ཡོད། འོ་དེ་འདྲ་གི་རྒྱུ་མཚན་དེར་བརྟེན་བྱས་ཨ་ནི་ད་མཐའ་མ་དེ་ལ་གང་ལྟར་དབང་ཆ་ཚང་མ་ཁོ་རང་མི་གཅིག་གིས་བཟུང་བའི་དེ་འདྲ་གི་ཉེན་ཁ།

དེ་ཡི་གི་མི་དེ་ཡིན་ན་ཡར་མར་ཤ་དོ་དོ་ཤར་དེ་ནི་མ་ཕེར་རོ་བ་ཨ་ནི་ལི་ཁ་ཆང་གི་ཚབ་ལ་མི་སུ་སླེབས་སོང་ན་ལི་ཆང་ལབ་ཉན་མི་ཞིག་ད་མེ་རེར་རོ་བ་ད་དོ་དོ་ཤར་དེ་ལི་ཆང་ལབ་ཉན་གི་མི་དེ་ད་རྒྱ་ནག་ནང་ལ་དབང་ཆ་ཆེ་ཤོས་གི་མི་གཉིས་པ་དེ་ཆགས་གི་ཞི་ཅིང་ཕིང་གི་རྗེས་ལ་ཁོ་ཆགས་གི་རོ་བ་ད་ལི་ཆང་ལབ་ཉན་གི་གནས་ཀ་ག་རེ་ཆགས་སོང་ན་ཨ་ནི་དེ་ཡི་མི་དེ་དེ་ཡིས་རྙོག་དྲ་ཚ་པོ་ཡོད་ལ་ད་རྙོག་དྲ་དོ་དོ་ག་རེ་ལབ་ན་ཨ་ནི་ཁ་སང་གི་མ་ད་རྒྱ་ནག་ནང་ལ་ནད་ཡམས་དེ་དཀའ་ངལ་ཞོ་ཡོང་སྐབས་སུ་ཨ་ནི་ད་རྒྱ་ནག་གི་གྲོང་ཁྱེར་ད་གལ་ཆེ་ཤོས་དང་ད།